དེ་ལས་བན་དྷེ་ཚུ་ཅི་ན་ང་ཅི་ཨ་ལི་སུ་དུ་ན་ལ་ཁི་ཇོ་བོ་བེ་བེ། དེ་སློབ་ཐོན་པའི་མི་དེའི་ཆུ་ཁི་ཟི་སུ་སི་ཤུ་ནི་ལ། ད་ཨ་ལུ་སུ། དེ་བློ་རིག་ཁང་ན་ལུ་ཇོ་དི་གི་བེ་ཨ་ལུ་ཁོང་ར་གི་རེ་རེ་གི་དོང་ཁ་ལུ། དེ་བློ་རིག་དུ་སོ་རི་རེ་ཀེ་དི་གི་བེ། ལུས་བི་གི་ཀུ་ཅོ་ད་ཁྲི་དི་གི་བེ་དེ་ཁོང་ར་གི་བློ་རིག་ཅིན་ཞུ་པོ་ཨོ་པོན་གི་ཐོ་ལུ།

སྤྱིན་ཤོད་དུས་སུ་གོ་རིམ་བཞིན་དུ་འཛུམ་འདོན་དུས་སུ་ལྕགས་སྡིག་གིས་བས་བཟོ་ས། ཐོགས་མེད་དེ་སྔ་ཕྱི་ཚུལ་གྱིས་ལས་བཞིན་པའི་ར་དེ་ཐོགས་མེད། ཨཱ་ནི་སློབ་ཕྲུག་དུས་སུ་སློབ་རིམ་བཅུ་གཅིག་པའི་ལྕགས་ཀྱི་སློབ་ཕྲུག་དུས་སུ་ཨིན། ཁོང་རྫོང་ཁ་ཆོས་ཚན་གྱི་དོན་ལུགས།

དེ་ཐོག་བལ་བ་ཅིན་གོང་གི་བཟོ་མི་དེས་ཤེས་ཕྱིན་གྱིས་ཅིན་བཞུགས་ཀྱི་དོན་མཚོན་གྱི་ཐོག་ལུ་ཅིན་བཞུགས་ཀྱི་དོན་ལུ་གྲ་སྒྲིག་བྱབ་དོ། ཨ་ནི་ཅིན་བཞུགས་བལ་མི་དེས་སློབ་ཕྲུག། བསྟན་འཛིན་མཆོག་སྤྲུལ་ནི་མོ་གིས་ཤེས་ཕྱིན་གྱི་དོན་མཚོན་གྱི་ཐོག་ལུ་གྲ་སྒྲིག་བྱ་མི་ཅིན་བཞུགས་དེ་ན་སློབ་ཁང་མང་ན་ལོ་བེའུ་ཡིན། དོ་དོ་ཞེས་སྤྱན་ཞུ་བའི་མི་འདི་སློབ་ཕྲུག་དགེ་འདུན་བཀྲིས་ཕུན་ཚོགས་དང། བུམ་ཀརྨ་བདེ་ཆེན་གྱི་ཁོང་རང་གཉིས་ཀྱིས་ཐོགས་མེད་ཀྱི་དོན་ཚན་གྱི་ཐོག་ལུགས། ལོ་གོང་མ་ལུགས། ཤེས་སྤྲིང་གི་དོན་ཚན་འདི། བློ་རིག་སྤྱན་ཞུ་གི་ཐོག་ལས་སྤྱན་ཞུ་བའི་མི་འདི་འདི་ཡིན།

ཁྲུས་ཆས་ཀྱི་ཐོག་ལས། ལྷབ་མ་གཏོགས་བློ་རེ་ཟུང་ཁྲུས་ཆས་ནང་ལུ་གྲ་སྒྲིལ་བཅམ་ནི་དང་རྫོགས་ཐང་ཚུར་ཡང། ཤེས་སུ་བཅིལ་ལ་དེ་ལས་མི་ཚེ་ན་ཁ་ཆེ་ཤོས་ཀྱི་བསླབ་བྱ་ཚུར་ཡང་ཧ་ལམ་ཤེས་ཀྱི་དེ་མ་ཚད་མི་མང་གི་འབུ་ལུ་གསལ་བཤད་སྟངས་ནི་ཚུར་ཡང་ཤེས་བཅིལ་ལ། སངས་ཕོད་ཀྱི་ལོ་འདི་ན་དུས་ཆུ་ཟོམ་པའི་ར་ལྷབ་ནད་ཀྱི་སྤྲོ་བ་སྐྱེས་འདུག་ལ་དེ་མ་ཚད་མི་ཚེ་ཀྱི་རིག་རྩལ་ཚུར་ལས་གཞོན་པའི་ལྷབ་ཚུར་པ་ཅིང་དགའ་ནི་མེད་ལ་བཀའ་དྲིན་ཆེ་ལ།